ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྨན་རིའི་ཁྲི་འཛིན་སོ་བཞི་པ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་པའི་གསོལ་འདེབས་ཞུས་ཡོད་པའི་གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། འདི་ལོར་དགེ་བཤེས་མ་གི་རྒྱུགས་སྤྲོད་གནང་སྟེ་མདོ་ཕྱོགས་ཀྱི་དགེ་བཤེས་མ་བདུན་དང་སྔགས་རམ་དགེ་བཤེས་མ་བཅུ་ཐམ་པ་ཐོན་པ་གི་ཕྱག་འཁྱེར་མཛད་སྒོ་གནང་ཡོད། མཇུག་ཏུ

མཇལ་ཁའི་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་དགྱེས་ཚོར་ཆེན་པོས་བོན་པོ་རྣམས་ཀྱིས་ད་བར་ལངས་ཕྱོགས་བརྟན་པོའི་ཐོག་ནས་རང་བརྟེན་རང་སྐྱོང་གནང་བར་བསྔགས་བརྗོད་གནང་བ་དང་དགོན་པའི་ནང་སྔར་བཞིན་གཞུང་ཆེན་ཁག་མུ་མཐུད་གཟིགས་ཀྱི་ཡོད་མེད་སྐོར་བཀའ་འདྲི་ཕེབས་པར་སྨན་རི་ཁྲི་འཛིན་མཆོག་གིས་གཙོ་བོ་མདོ་སྔགས་ཀྱི་གཞུང་ལ་སློབ་ཁྲིད་དང་འཆད་ཉན་སྒོམ་སྒྲུབ་བྱེད་བཞིན་ཡོད་པའི་བཀའ་ལན་ཞུས་འདུག། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞུང་ཆེན་ཁག་ལ་ཐོས་བསམ་འཆད་ཉན་བྱེད་རྒྱུ་དེ་ཤིན་ཏུ་གལ་ཆེན་པོ་ཡིན་སྐོར་ཐུགས་བརྩེ་བ་ཆེན་པོས་བཀའ་སློབ་སྩལ་གནང་ཡོད་པ་གཡུང་དྲུང་བོན་གྱི་དྲ་རྒྱ་རུ་གནས་ཚུལ་སྤེལ་འདུག་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་སུ་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ལྷན་ཚོགས་གནང་བའི་ཐད་དང་དེ་བཞིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དངོས་ཡོད་གནས་སྟངས་བཅས་ཀྱི་སྐོར་ལ་ཉན་ཞིབ་ཚོགས་འདུ་འཚོགས་ཡོད་པ་རེད། དེ་རིང་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་ཏུ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་གིས་རྒྱ་ནག་ནང་དང་བོད་དང་ཡུ་གུར་མི་རིགས་ཧོང་ཀོང་བ་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ཐད་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་དུས་བཀག་བསྐྱར་ཞིབ་གནང་བའི་ཐད་དང་དེ་བཞིན་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དངོས་ཡོད་གནས་སྟངས་བཅས་ཀྱི་ཐད་ཉན་ཞིབ་སྐོང་ཚོགས་གནང་བ་དང་དེའི་ཐོག་དཔང་པོར་ཕེབས་པའི་གཏམ་བཤད་གནང་མཁན་གྱི་གྲས་སུ་ཧོང་ཀོང་ལྟ་ཞིབ་ཁང་དང་ཡུ་གུར་ལས་འགུལ་ཁང་དེ་བཞིན་ཨ་རི་དང་ཁེ་ན་ཌའི་ནང་གི་སློབ་ཆེན་ཁག་གཉིས་ཀྱི་ཉམས་ཞིབ་པ་ཁག་ཅིག་བཅས་ཕེབས་ཡོད་པ་དང། ཁོང་རྣམས་ཚོགས་ཁག་བརྒྱད་ཀྱི་ཚབ་གནང་ནས་ཚང་མས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ནི་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་སྐོར་གསུངས་བ་དང་ཁག་ཅིག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པའི་གནོད་འཚེ་ཕོག་མཁན་ཡིན་པའི་ངོ་བོའི་ཐོག་ནས་སོ་སོར་དཀའ་ངལ་ཅི་འཕྲད་འགྲེལ་བརྗོད་གནང་བའི་ཐོག་ནས་རྒྱ་ནག་ནང་དང་རང་ཉིད་ཀྱི་ཁོར་ཡུག་བཅས་ཁྱོན་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྡུག་པོ་ཡོད་སྐོར་འགྲེལ་བརྗོད་གནང་སོང། ཉན་ཞིབ་ཀྱི་གསུང་བཤད་གནང་མཁན་དེ་ནི་རྒྱ་ནག་གི་བཙོན་ཁང་ནང་བཙོན་འཇུག་བྱེད་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ་ཏིན་ཅཱ་ཤི་ཡི་སྐུ་ཟླ་སོ་ཧྥི་ལོ་ཡིན་པ་དང་དེ་སྔོན་ཁོང་གི་སྐུ་ཟླ་ཏིན་ཅཱ་ཤི་དང་ཁྲིམས་རྩོད་པ་གཞན་ཞིག་ལ་རྒྱ་ནག་གཞུང་གིས་གསང་བའི་ཐོག་ནས་ཁྲིམས་ར་ཚོགས་ནས་ལོ་བཅུ་གཉིས་དང་བཅུ་བཞི་བཅས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པའི་གནས་ཚུལ་སྐོར་སྔོན་མ་ཁོ་མོས་ཕྱི་ཕྱོགས་སུ་བརྗོད་ཡོད་སྐོར་སོགས་འགྲེལ་བརྗོད་གནང་ཡོད་པ་རེད། ཡང་ཡུ་གུར་སྐུ་ཚབ་རུའུ་ཤིན་ཨ་བྷ་སི་ལགས་ཀྱིས་ད་རེས་མཉམ་འབྲེལ་རྒྱལ་ཚོགས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐོག་བསྐྱར་ཞིབ་ཚོགས་སྐབས་རྒྱལ་ཁབ་བརྒྱ་ར་དྲུག་ཅུ་རེ་གསུམ་གྱིས་སྐད་ཆ་བཤད་རྒྱུ་བྱས་པར་རྒྱལ་ཁབ་རེ་ལ་སྐར་ཆ་བཞི་བཅུ་ཞེ་ལྔ་ཙམ་མ་གཏོགས་གནང་མེད་པས་དེའི་ནང་ནས་རྒྱལ་ཁབ་བརྒྱ་ར་ཉི་ཤུ་ལྷག་གིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་སྣང་མེད་བཏང་ཡོད་ནའང་ཨ་རིའི་སྐུ་ཚབ་སོགས་ནས་དུས་ཡུན་ཐུང་ངུ་དེའི་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྡུག་པོ་ཡོད་པ་ཐེར་འདོན་གནང་ཡོད་ཅེས་དང་ཡང། རྒྱ་ནག་གིས་མཉམ་འབྲེལ་རྒྱལ་ཚོགས་སུ་གཡོ་ཇུས་བཏོན་ནས་རྒྱལ་སྤྱིའི་གཞི་རྩའི་ཁྲིམས་ལུགས་ལ་བསྒྱུར་བཅོས་གཏོང་ཐབས་བྱེད་ཀྱི་ཡོད་པ་དང་གནས་སྟངས་དེ་འདྲ་མི་ཡོང་བ་དང་ཇེ་སྡུག་ཏུ་མི་འགྲོ་བར་ཨ་རི་གཙོས་རྒྱལ་ཁབ་ཁག་གིས་འགན་སྲུང་ངེས་པར་དུ་གནང་དགོས་ཞེས་འབོད་སྐུལ་བྱས་འདུག་ཉན་ཞིབ་དེ་ནི་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་དང་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཟུང་འབྲེལ་ཚོགས་གཙོ Chris Smith ལགས་ཀྱིས་གཙོ་སྐྱོང་དང་གྲོས་ཚོགས་འཐུས་མི Ryan Zinke དང། Zach Nunn སོགས་མཉམ་ཞུགས་ཀྱིས་དྲི་བ་འདོན་པ་དང་གསུང་བཤད་གནང་བ། མ་འོངས་ལས་དོན་སྒྲུབ་ཕྱོགས་དང་ཡར་རྒྱས་གཏོང་ཕྱོགས་བཅས་ཀྱི་ཐད་ལ་གསུང་བཤད་གནང་ཡོད་པ་རེད། ཕྱི་ཟླ་དང་པོའི་ཚེས་ཉེར་ལྔ་ནས་ཕྱི་ཟླ་གཉིས་པའི་ཚེས་བརྒྱད་བར་བོད་མི་མང་སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང་སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས་རྒྱ་གར་གྱི་མ་དྷེ་ཡ་མངའ་སྡེ་དང་ཆ་ཏི་གྷར་བཅས་སུ་གཞུང་འབྲེལ་ཕྱོགས་ཕེབས་ཀྱིས་བོད་དོན་ཞུ་སྐུལ་གནང་མུས་ཡིན་འདུག་ལ། དེ་རིང་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན། སྤྱི་འཐུས་རྣམ་གཉིས་རྒྱ་གར་གྱི་མ་དྷེ་ཡ་མངའ་སྡེའི་ཨིན་དོར་གྲོང་ཁྱེར་ནང SAGE གཙུག་ལག་སློབ་གཉེར་ཁང་གི་སྤྱི་ཁྱབ་འགན་འཛིན་དང་སློབ་སྤྱི་སོགས་གཙོས་དགེ་སློབ་སུམ་བརྒྱ་ལྷག་ལ་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་སྦྲགས་བོད་དོན་ཞུ་སྐུལ་དང་འབྲེལ་བའི་གནད་དོན་བོད་མིའི་སྒྲིག་འཛུགས་ཀྱི་གནས་བབ་སོགས། མཚམས་སྦྱོར་དང་རྒྱ་གར་མི་མང་དང་སྲིད་གཞུང་གིས་བོད་དོན་ཆེད་ལས་དོན་ཇི་ལྟར་བརྩམ་དགོས་པའི་ཐད་ལ་གཏམ་བཤད་དང་དྲི་བར་དྲིས་ལན་འདེབས་པ་སོགས་གནང་འདུག་ཡང་གོང་ཞུས་གཙུག་ལག་སློབ་གྲྭའི་ཉེ་བའི་རིགས་བདག་སློབ་དཔོན་ཆེན་མོ Doctor Mayank Saxena ལགས་ཀྱིས་མ་འོངས་པར་བོད་པའི་ཆེད་སློབ་ཁྲིད་དང་ཉམས་ཞིབ་སྡེ་ཚན་ཞིག་གསར་དུ་འཛུགས་རྒྱུའི་ཞལ་བཞེས་གནང་ཡོད་པར་ཁོང་ལ་ཐུགས་རྗེ་ཆེ་ཞུ་བའི་ཕྱག་རྟགས་དང་མཇལ་དར་ཕུལ་ཡོད་འདུག། ཡང་སྤྱི་འཐུས་ཁོང་རྣམ་པ་ཨིན་དོར་གྲོང་ཁྱེར་གྱི State Press Club ཞེས་པའི་གསར་འགོད་ཚོགས་པའི་ཚོགས་ཁང་དུ་གསར་འགོད་ལྷན་ཚོགས་ཐོག་གསར་འགོད་པ་ཁྱོན་བསྡོམས་མི་གྲངས་ཉེར་གསུམ་ཕེབས་པ་རྣམས་ལ་བོད་ནང་གི་ཛ་དྲག་གནས་སྟངས་སྐོར་དང་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་འཕེལ་རིམ་བཅས་ངོ་སྤྲོད་གནང་བ་དང་བཅར་འདྲིར་ལན་འདེབས་གནང་ཡོད་འདུག། གཞན་ཡང་སྤྱི་འཐུས་རྣམ་པས་རྒྱ་གར་གྱི་མཐོ་སློབ Acropolis Institute of Management Studies and Research ཞེས་པའི་སློབ་ཆེན་གྱི་དགེ་སློབ་ཉིས་བརྒྱ་ར་ལྔ་བཅུ་ཙམ་ལ་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་རྒྱ་གར་དང་བོད་གཉིས་ཀྱི་ས་མཚམས་སྐོར་བོད་ཡུལ་འདི་རྒྱ་གར་ལ་ཇི་ལྟར་གལ་འགངས་ཆེན་པོ་ཆགས་ཡོད་སྐོར་སོགས་མཚམས་སྦྱོར་གནང་འདུག་དེའི་རྗེས་སྤྱི་འཐུས་རྣམ་གཉིས་མན་སྤར་ས་གནས་འགོ་འཛིན་དང་ལས་དྲུང་བཅས་དང་ལྷན་དུ་ཆ་ཏིས་གྷར་མངའ་སྡེའི་ཕྱོགས་སུ་ཕེབས་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ད་ལོ་དགེ་བཤེས་མའི་རྒྱུགས་སྤྲོད་གནང་སྟེ་མདོ་ཕྱོགས་ཀྱི་དགེ་བཤེས་མ་བདུན་དང་སྔགས་རམས་དགེ་བཤེས་མ་བཅུ་ཐོན་པ་རྣམས་ལ་ཕྱག་འཁྱེར་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བུད་མེད་ཀྱི་ཁྲོད་ལ ྋགོང་ས་མཆོག་གིས་བཀའ་སློབ་ལམ་སྟོན་ཕེབས་པ་གཞིར་བཟུང་རྒྱ་གར་དང་བལ་པོ་ནང་གི་བཙུན་མའི་དགོན་སྡེ་ཁག་ནས་བཙུན་མ་རྣམས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སློབ་གཉེར་གནང་སྟེ།
སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ནས་བོད་བརྒྱུད་ནང་བསྟན་གྱི་ལོ་རྒྱུས་ཀྱི་ནང་ཆེས་ཐོག་མའི་དགེ་བཤེས་མ་རྣམས་འཐོན་ཐུབ་པ་བྱུང་བ་མ་ཟད། དགེ་བཤེས་མ་རྣམས་ཀྱིས་གསང་ཆེན་རྒྱུད་སྟོད་གྲྭ་ཚང་དུ་གསང་སྔགས་ཀྱི་གཞུང་ལའང་ཐོས་བསམ་སློབ་གཉེར་དཔྱིས་ཕྱིན་པ་གནང་བ་གི་འབྲས་རྟགས་སུ། སྤྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ནས་ལོ་རྒྱུས་ཀྱི་ནང་གི་སྔགས་རམས་པ་གི་དགེ་བཤེས་མ་ཐོག་མ་ཁག་འཐོན་ཡོད་པ་བཞིན།

རྒྱུགས་སྤྲོད་ཚོགས་ཆུང་བྱེད་ཀྱི་ཡོད་རེད། དེའི་གི་ཚོགས་གཙོ་དང། ཨནི་དྲུང། ལས་ཐོག། དྲུང་ཡིག། བཙུན་མ་གཉིས་བྱས་ནས་འདུག་ཚུལ་ཡོད་པ་ནང་བཞིན་ཨནི་ང་ཚོ་དེ་གའི་ཚང་འཛོམས་ཐོག་ལ། ཨནི་ད་ལོའི་མཛད་སྒོ་དེ་ཡིན་པ་ཡིན་ན་ང་ཚོ། འཐུས་མི་དེ་གས་ཡོད་པའི་ཐོག་ལ།

ཡོད་བསམ་པ་བྱས། ཨེ་ནས་སེམས་བཟང་པོ་བྱས། སུ་ལ་ཡིན་ནས་ཕན་བཏགས་ཡག་མ་གཏོགས་གནོད་སེམས་ཀྱི་བསམ་བློ་ཁྱོན་ནས་མེད་པ་བྱས། ཨོ་དེ་འདྲའི་བྱེད་ཀྱི་ཡིན་ན། འཕགས་པ་སྤྱན་རས་གཟིགས་ཀྱིས་ཚེ་རབས་ནས་ཚེ་རབས་ང་ཚོ་རྗེས་སུ་བཟུང་གི་རེད། ང་འཕགས་པ་སྤྱན་རས་གཟིགས་ཀྱི་མགྲོན་གཉེར་བཟོ་འདྲ་ཆགས་བསྡད་ཡོད་རེད། ཤེས་སོང་ངམ། མི་བོད་གངས་ཅན་པ། འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཆགས་ནས

སོ་སོའི་བཙུན་མའི་དགོན་སྡེ་ཁག་དང་སྤྱི་ཚོགས་ཀྱི་སྡེ་ཚན་འདྲ་མིན་གྱི་ནང་ཕྱག་ལས་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག། དེའི་དུས་དགེ་བཤེས་མ་ཐོན་པ་ནས་ཚུན་ཆད་ལ་དགེ་བཤེས་མ་སོ་སོའི་ད་དགོན་པ་ཆེ་ཆུང་ལ་དཔགས་པའི་དགེ་བཤེས་མ་ཡོད་མེད་ལ་ལྟོས་ཏེ་དཔེ་ཁྲིད་དགོན་པ་སོ་སོའི་ནང་ལ་དཔེ་ཁྲིད་དགེ་རྒན་གནང་དང་གནང་བཞིན་པ་རེད་བསམ་འདུག་འདི་མ་ཡིན་པའི་དགོན་པ་སོ་སོའི་ནང་ལ་འཛིན་སྐྱོང་གི་ནང་ལ་དཔེར་ན།

གོ་སྐབས་དང་བསྟུན་རིགས་གཅིག་རྐང་འཛིན་གྱི་ཐོག་གི་ཉམས་ཞིབ་ཀྱི་སློབ་གཉེར་གནང་མཁན་ཁག་ཅིག་དང། རྒྱ་གར་ནང་ཆོས་ཚོགས་དང་ཤེས་ཡོན་དང་འབྲེལ་བ་གི་ཚོགས་ཆེན་དུ་བཞུགས་མཁན་སོགས་མང་པོ་འབྱུང་གི་ཡོད་པ་མ་ཟད། མང་ཚོགས་ལ་ནང་ཆོས་ངོ་སྤྲོད་དང་ཤེས་ཡོན་སྡེ་ཚན་ཁག་ཏུ། ལྟ་གྲུབ་སློབ་དཔོན་སོགས་གནང་མཁན་ཀྱང་མང་དུ་འབྱུང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

དེང་སྐབས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྷལ་ཊིག་མངའ་ཁུལ་གྱི་རྒྱལ་ཁབ་ཁག་ཅིག་ནང་གཟིགས་སྐོར་གནང་བཞིན་པ་ལྟར་ཕྱི་ཟླ་དང་པོའི་ཚེས་སོ་གཅིག་ཉིན་གྱི་ཕྱི་དྲོར་ལི་ཐོ་ནི་ཡའི་ཕྱི་སྲིད་ལས་ཁུངས་ཀྱི་དཔོན་རིགས་དང་མཇལ་འཕྲད་གནང་བ་དང་གསར་འགྱུར་ལས་ཁང་ཁག་ཅིག་གི་བཅར་འདྲི་དང་ལེན་བྷེ་ནེ་སི་ཡའི་བོད་ཀྱི་ཐང་ཆེན་ཞེས་པའི་དུས་རྒྱུན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སོགས་སུ་དུས་དྲན་སྲུང་བརྩི་བྱེད་སའི་ས་ཆ་གལ་ཆེན་དེར་གཟིགས་སྐོར་གནང་བའི་སྐོར་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་ལགས་ནས་གསུངས་རྒྱུར། ད Vilnius ལ་ང་ཚོས Tibet Square ཅེས་ནས་ཀྲང་ཙི་ཏེ་གི་རྒྱལ་ས་དེ་གི་ས་ཁུལ་གཅིག་ནང་ལ Tibet Square ཟེར་མིང་བཏགས་ནས་རོགས་ཨ་ནི་དེ་གཅིག་ཡོད་རེད་དེ་མ་ཚད་ཡང་ལུང་པ་གཞན་པ་ད་ལྟ་ཁོང་ཚོས་ཡང་རྒྱལ་ས་ཡང Vilnius མིན་པ་གཞན་པ་གཅིག་ལ Tibet Square ཅེས་ད Lithuania འདྲ་བོ་ལ་ཡིན་ན Tibet Square གཉིས་ཡོད་རེད་ད་རྒྱ་ནག་གི་རྒྱ་ནག་གཞུང་གིས་ད་ང་ཚོ་དེ Tibet ལབ་ཡག་དེ་མེད་པ་བྱས་ནས་ཁོང་ཚོས། ཚིག་དེ་མེད་པ་བཟོས་ཚུལ་བྱེད་ཀྱི་ཡོད་ནའང་ད་ལུང་པ་ཕྱི་ལོག་ལ་ང་ཚོས་དེ་འདྲ་འདུག་ད་ཁོང་ཚོས་མེད་པ་ག་ཚོད་བཟོས་ནའང། དེ་བཞིན་སྲིད་སྐྱོང་མཆོག་གིས་རྒྱལ་ས་ཝེ་ནེ་སིར་ཡོད་པའི་བོད་ཀྱི་ཐང་ཆེན་ལ་གཟིགས་སྐོར་དང་ཡང་བོད་ནང་དབྱིན་ཇིའི་མིང Tibet ཞེས་པ་དེ་མེད་པར་བཟོ་མིན་ལ་མ་བལྟོས་པར་ལི་ཐོ་ནི་ཡའི་ནང་བོད་ཀྱི་ཐང་ཆེན་གཉིས་ཡོད་པ་འགྲེལ་བརྗོད་གནང་བྱུང། ཡང་སྲིད་སྐྱོང་མཆོག་དབྱིན་ཡུལ་ནང་མ་ཕེབས་པའི་སྔོན་ལ་ཡུལ་དེའི་ནང་ཐོག་མར་བོད་དོན་རྒྱབ་སྐྱོར་ཚོགས་པ་གསར་འཛུགས་གནང་མཁན་གྲས་རྒྱུན་རིང་བོད་དོན་རྒྱབ་སྐྱོར་གནང་མཁན་གྲོས་ཚོགས་འཐུས་མི་ཟུར་པ་དང་ད་ལྟ་ཡོ་རོབ་མཐུན་ཚོགས་ཀྱི་རྩིས་ཞིབ་སྡེ་ཚན་ནང་ཕྱག་ལས་གནང་མཁན་ཌོག་ཊར་ལའེ་མ་ལགས་དང་མཇལ་འཕྲད་ཀྱིས་བོད་དོན་གླེང་མོལ་གནང་འདུག། སྔོན་མ Lithuania གི་གྲོས་ཚོགས་འཐུས་མི་ཡིན་མཁན། སྐུ་ཞབས་ད་ལྟ Doctor Laima ཞུ་མཁན་ཅིག་ཡོད་རེད་ཁོ་རང་ད་ད་ལྟ་སྔོན་མ་གྲོས་ཚོགས་འཐུས་མི་དེ་བྱས་ད་ད་ལྟ་ཕ་གི་ཡུ་རོབ་མཐུན་ཚོགས་ཀྱི་དེ་གི་ཡང་ཐུགས་འགན་ཕ་གི་གི་ད་སྡེ་ཚན་གཅིག་གི་ཐུགས་འགན་བཞེས་ནས་ད་ལྟ་དེ Vilnius ལ་བཞུགས་མི་འདུག་ཡིན་ནའང་ཁོ་རང་དེ་ཕེབས་པའི་སྐབས་དུ་རྒྱལ་བའི་ས་རེད་ཨ་ནི་ཁོ་རང་གི་ད་ད་ལྟ་འདི་སྲིད་སྐྱོང་འགྲོ་བཞིན་ན་ཁོ་རང་ཚོ་བསྙད་ནས་བཤད་ཆོག་གི་འདུག་སྔོན་མ་ནས་ད་ད་ལྟ། འདི་གསུང་གི་འདུག་ཁོང་གིས་ད་ལྟ་ང་ཚོ WPCT World Parliamentarians Convention on Tibet འདི་དང་པོ་ཚུགས་དུས་ནས་ཁོང་རང་མཉམ་ཞུགས་གནང་མཁན་བོད་དོན་ལ་དངོས་གནས་ཀྱི་ད་ལོ་མང་རིང་ལ་གི་ད་ཅིག་སེམས་དེ་མིན་ཕྱི་ཟླ་དང་པོའི་ཚེས་སོ་གཅིག་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལི་ཐོ་ནི་ཡའི་གྲོས་ཚོགས་ནང་ཕེབས་ཏེ་གྲོས་ཚོགས་ཀྱི་ཚོགས་གཙོ་སྐབས་ཐོག་དེར་བཞུགས་མེད་ན་ཡང་ཚོགས་གཞོན་གཙོ་བྱས་པའི་གྲོས་ཚོགས་འཐུས་མི་རྣམ་པ་དང་མཇལ་འཕྲད་དང

ལི་ཐོ་ནེ་ཡ་ནི་ཡོ་རོབ་ཡུལ་གྲུ་ཁག་ནང་ཐོག་མར་མངོན་གསལ་དོད་པོའི་ཐོག་རྒྱ་ནག་གཞུང་གིས་བོད་ལ་དྲག་གནོན་བྱས་པར་ཁ་གཏད་བྱེད་མཁན་ཡུལ་གྲུ་ཉག་གཅིག་དང་ཐེ་ཝན་རང་བཙན་ངོས་ལེན་བྱས་པ་བཅས་ལ་བརྟེན་ཡུལ་དེའི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་སྒོ་བརྒྱབ་ཡོད་པ་རེད། བོད་མིའི་རྒྱུན་རིང་རྒྱ་ནག་དམར་ཤོག་གཞུང་ལ་ངོ་རྒོལ་གྱི་འཐབ་རྩོད་ཁྲོད་ལི་ཐོ་ནེ་ཡ་ནི་རྒྱབ་སྐྱོར་ཤུགས་ཆེན་གནང་མཁན་དེ་ཆགས་ཡོད། ཡོ་རོབ་ཀྱི་ཤར་བྱང་དུ་གནས་པའི་ལི་ཐོ་ནི་ཡ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་སྐབས་དེའི་ཨུ་རུ་སུའི་མངའ་ཁོངས་ནས་རང་བཙན་ཐོབ་པ་དང་བྷལ་ཊིག་གི་མངའ་ཁུལ་གྱི་རྒྱལ་ཁབ་གསུམ་ཡོད་པའི་གྲས་ཀྱི་གཅིག་ཡིན་ཞིང་ཡུལ་དེར་མི་འབོར་ས་ཡ་གཉིས་དང་འབུམ་བརྒྱད་ཙམ་ཡོད་འདུག་དེ་མིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྷལ་ཊིག་གི་མངའ་ཁུལ་གྱི་རྒྱལ་ཁབ་དག་དང་ཧྥིན་ལན་ནང་གཟིགས་སྐོར་སྐབས་སུ་གཞུང་འཛིན་གནད་ཡོད་དཔོན་རིགས་དང་སྲིད་དོན་མི་སྣ་དེ་བཞིན་ས་གནས་ཀྱི་བོད་དོན་རྒྱབ་སྐྱོར་བ་སོགས་དང་མཇལ་འཕྲད་ཀྱིས་བོད་དེ་བཞིན་རྒྱལ་རབས་ལོ་རྒྱུས་ཐོག་ནས་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་དང་བོད་དེ་བཞིན་རྒྱ་ནག་གི་ཆ་ཤས་དུས་ནམ་ཡང་མིན་པའི་ར་སྤྲོད་དཔང་རྟགས་དང་བཅས་སྙན་སེང་ཞུ་བ་མ་ཟད་གོང་བཤད་ཡུལ་གྲུ་དེ་དག་ཨུ་རུ་སུའི་ས་འབྲེལ་དུ་ཡོད་སྟབས་ཡོ་རོབ་ལ་ཨུ་རུ་སུའི་ཉེན་ཁ་ཡོད་པའི་ཁར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་དབང་བསྒྱུར་འོག་ཡོ་རོབ་ལ་ཡང་མ་འོངས་པར་རིམ་པས་རྒྱ་ནག་དམར་ཤོག་ཚོགས་པའི་ཉེན་ཁ་འཕྲད་སྲིད་པའི་སྐོར་སོགས་གསུངས་འདུག། དེ་བཞིན་ཧྲི་ཆུང་ཚོགས་པས་མུ་མཐུད་དུ་གོང་ཞུས་རྒྱལ་ཁབ་ཁག་གི་དཔོན་རིགས་རྣམས་དང་མཇལ་འཕྲད་དུས་སུ་ཁོང་ཚོས་རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཚོར་བོད་ནང་གི་བོད་མི་དང་ཤར་ཐུར་ཀི་སི་ཐན་གྱི་ཡུ་གུར་མི་རིགས་ཐའེ་ཝན་དང་ཧོང་ཀོང་ལྷོ་སོག་དང་མན་ཇུ་བཅས་ཀྱི་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བཞིན་པ་ཁག་མཚམས་འཇོག་དགོས་པ་དང་ཁྲིམས་ཀྱི་དབང་སྒྱུར་ལ་གུས་བརྩི་བྱེད་དགོས་པ་སོགས་ཀྱི་འབོད་སྐུལ་བྱེད་དགོས་པའི་རེ་སྐུལ་ཡང་གནང་ཡོད་པ་རེད།

ཐེངས་འདིར་ཟབ་སྦྱོང་གནང་མཁན་གྲས་ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ནང་ཕྱག་ལས་གནང་མཁན་བོད་རིགས་འབུམ་རམས་པ་བསྟན་འཛིན་བསོད་ནམས་ལགས་ཀྱིས་སྒོམ་སྒྲུབ་ཉམས་ལེན་གནང་ཕྱོགས་དང་ཆོས་ལུགས་ལ་མ་བརྟེན་པའི་བླང་དོར་དང་ནང་སེམས་ཀྱི་སྦྱོང་བརྡར་སྐོར་སློབ་ཁྲིད་གནང་འདུག་ཡང་ཟབ་སྦྱོང་གནང་མཁན་གྲས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་བོད་རིགས་གཞོན་སྐྱེས་རྣམས་ཀྱིས་ཨ་རིའི་མི་སེར་གྱི་ཐོབ་ཐང་ཆ་ཚང་ལོངས་སུ་སྤྱད་དེ་གཞིས་ལུས་བོད་མིའི་བདེ་དོན་ཐོག་ཞབས་འདེགས་ཞུ་ཐུབ་པ་ཞིག་གནང་དགོས་པའི་རེ་སྐུལ་གནང་འདུག་གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཐའེ་ཝན་གྲོས་ཚོགས་ཀྱི་ཚོགས་གཙོར་ཕྱོགས་འགལ་གོ་མིན་ཏང་ཆབ་སྲིད་ཚོགས་པར་ཐོབ་ཡོད་ནའང། མ་འོངས་པའི་ཐའེ་ཝན་གྱི་སྲིད་བྱུས་འཛིན་སྟངས་དང་བོད་དོན་རྒྱབ་སྐྱོར་བཅས་ཀྱི་ཐད་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་མ་རེད་ཅེས་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད། ཉེ་སྔོན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་འོས་བསྡུའི་སྐབས་ད་ལྟའི་སྲིད་འཛིན་གཞོན་པ་སྟེ་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཆིན་ཏེ་ལ་རྒྱལ་ཁ་ཐོབ་ཡོད་པ་དང་ཡང་དེ་རིང་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཐའེ་ཝན་གྲོས་ཚོགས་ཀྱི་འཐུས་མི་བརྒྱ་ར་བཅུ་གསུམ་ཡོད་པ་རྣམས་ཀྱིས་གྲོས་ཚོགས་ཀྱི་ཚོགས་གཙོ་དང་ཚོགས་གཞོན་འོས་འདེམས་བྱས་ཡོད་པ་རེད།

ཐའེ་ཝན་གྲོས་ཚོགས་ཀྱི་ཚོགས་གཙོ་ཕྱོགས་འགལ་གོ་མིན་ཏང་ཚོགས་པར་ཐོབ་ཡོད་ནའང་མ་འོངས་པའི་ཐའེ་ཝན་གྱི་སྲིད་ཇུས་འཛིན་སྟངས་དང་བོད་དོན་རྒྱབ་སྐྱོར་བཅས་ཀྱི་ཐད་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་མ་རེད་ཅེས་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་ཡོད། གསན་མཁན་རྣམ་པ་ཚོ། ད་ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་རྒྱ་ནག་གི་མི་འབོར་ཇེ་ཉུང་དུ་ཕྱིན་པར་མི་རྣམས་བློ་དོགས་ཆེན་པོ་བྱུང་ཡོད་པ་ལྟར་རྒྱ་ནག་གི་མི་འབོར་མུ་མཐུད་ནས་ཇེ་ཉུང་དུ་འགྲོ་མིན་དང་དཔལ་འབྱོར་ལ་གནོད་པ་ཡོད་མེད་བྱིས་པ་སྐྱེ་ཚད་ཇེ་མང་དུ་གཏོང་ཐུབ་ཡོད་མེད་ལ་སོགས་པའི་གནད་དོན་ཐད་ཆེད་མཁས་པས་དཔྱད་བརྗོད་གནང་བར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། གསན་མཁན་རྣམ་པ་ཚོ་ད་གོང་ནས་མཚམས་སྦྱོར་བྱས་པ་ལྟར།
ཉེ་ལམ་རྒྱ་ནག་རྒྱལ་ཁབ་བསྡོམས་རྩིས་ཁང་གིས་བཏོན་པའི་ཡིག་ཆའི་ནང་ཉིས་སྟོང་ཉིས་རྩ་གསུམ་ལོར་རྒྱ་ནག་གི་སྤྱིའི་མི་འབོར་ནི་ཐེར་འབུམ་གཅིག་དང་དུང་ཕྱུར་བཞི་ས་ཡ་དགུ་འབུམ་དྲུག་ཁྲི་བདུན་ལྷག་རེད། མི་འབོར་དེ་ལོ་སྔོན་མ་དང་བསྡུར་ན་ས་ཡ་གཉིས་དང་ཁྲི་བརྒྱད་ལྷག་གིས་ཇེ་ཉུང་ལ་སོང་འདུག་དེ་བཞིན་དུ་ཉིས་སྟོང་ཉིས་རྩ་གཉིས་ལོར་རྒྱ་ནག་གི་མི་འབོར་འབུམ་བརྒྱད་དང་ཁྲི་ལྔ་ལྷག་གིས་ཇེ་ཉུང་ལ་སོང་ཡོད་ལ་དེ་ནི་ལོ་རབས་དྲུག་ཅུའི་ནང་བྱུང་བའི་མུ་གེ་ཆེན་མོའི་རྗེས་སུ་རྒྱ་ནག་གི་མི་གྲངས་ཇེ་ཉུང་དུ་སོང་བ་ཐོག་མ་རེད། མི་འབོར་ཇེ་ཉུང་ལ་སོང་བའི་རྒྱུ་མཚན་ནི་བྱིས་པ་སྐྱེས་པ་ཉུང་ཞིང་མི་ཤི་བ་མང་བས་ཡིན་མོད། འོན་ཀྱང་མི་འབོར་ཇེ་ཉུང་ལ་སོང་བར་བློ་དོགས་མང་བོ་ཞིག་སྐྱེས་ཡོད་པ་དཔེར་ན་མི་འབོར་མུ་མཐུད་ནས་ཇེ་ཉུང་ནས་ཤིན་ཏུ་ཇེ་ཉུང་ལ་འགྲོ་སྲིད་མིན། དཔལ་འབྱོར་ལ་གནོད་པ་ཡོད་མེད། བྱིས་པའི་སྐྱེས་ཚད་ཇེ་མང་ལ་གཏོང་ཐབས་ཡོད་མེད་ལ་སོགས་གཤམ་དུ་གནད་དོན་འདི་དག་ལ་གཞིགས་ནས་དཔྱད་པ་ཅུང་རྒྱས་པ་ཞིག་བཏང་ན། མི་རྣམ་པས་དོ་སྣང་ཆེ་བ་བྱེད་ས་དེ་རྒྱ་ནག་གི་མི་འབོར་མུ་མཐུད་ནས་ཇེ་ཉུང་དུ་འགྲོ་སྲིད་དམ་ཞེས་པའི་གནད་དོན་དེ་རེད། གལ་ཏེ་དུས་ཡུན་ཅུང་རིང་བོར་ཕྱིར་ལྟ་ཞིག་བྱས་ཚེ་རྒྱ་ནག་གི་མི་འབོར་ཇེ་ཉུང་ལ་སོང་བའི་རྣམ་པ་དེ་གད་པ་ཆད་པ་ལྟ་བུ་ཞིག་རེད། འདས་པའི་ལོ་བདུན་ཁོ་ནར་གཞིགས་ན་རྒྱ་ནག་གི་ལོ་རེའི་བྱིས་པའི་སྐྱེ་ཚད་དེ་ཕྱེད་ཀ་མར་ཆག་ཡོད། ཉིས་སྟོང་བཅུ་དྲུག་ལོར་བྱིས་པ་བྱེ་བ་གཅིག་དང་ས་ཡ་བརྒྱད་འབུམ་བརྒྱད་ཁྲི་གསུམ་ལྷག་སྐྱེས་ཤིང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བྱིས་པ་ས་ཡ་དགུ་ཁྲི་གཉིས་ལ་མར་ཆག་ཡོད། ཧོང་ཀོང་ཚན་རིག་ལག་རྩལ་སློབ་ཆེན་གྱི་མི་འབོར་སྲིད་ཇུས་ཆེད་མཁས་བ་སྦ་སི་ཏེན་རྒྱ་ནག་གི་མི་འབོར་ཇེ་ཉུང་དུ་སོང་བར་ཡ་མཚར་སྐྱེས་མེད་ལ། རྒྱ་ནག་ནི་བྱིས་པ་སྐྱེ་ཚད་དམའ་བའི་རྒྱལ་ཁབ་ཀྱི་གྲས་ཡིན་པས་མི་འབོར་མི་འཕར་བར་ཇེ་ཉུང་དུ་འགྲོ་རྒྱུ་ནི་ངེས་པ་རེད། ད་ལྟ་མི་འབོར་ཇེ་ཉུང་ལ་སོང་བའི་ལམ་ཁར་ཞུགས་པའི་དུས་རབས་གསར་བའི་ལོ་གཉིས་པ་རེད། ཡིན་ནའང་རྒྱ་ནག་གི་མི་འབོར་ཇེ་ཉུང་ལ་འགྲོ་རྒྱུ་ལས་ཇེ་མང་དུ་འགྲོ་མི་སྲིད་པའང་མིན།

གཅིག་གྲངས་ཆུང་གཅིག་དགུ་ནས་རིམ་བཞིན་ཉིས་སྟོང་ལྔ་བཅུ་ཐམ་པ་གཅིག་གྲངས་ཆུང་གསུམ་དགུ་ཉིས་སྟོང་བརྒྱ་ཐམ་པ་ལོར་གཅིག་གྲངས་ཆུང་བཞི་བརྒྱད་བཅས་ཚང་མ་བྱིས་པ་སྐྱེ་བའི་རེས་མོས་ཚད་གཞི་གཉིས་གྲངས་ཆུང་གཅིག་ལས་དམའ་བས་ཉིས་སྟོང་བརྒྱ་ཐམ་པ་ལོར་ཐོན་ཚེ་རྒྱ་ནག་གི་མི་འབོར་དུང་ཕྱུར་བདུན་དང་བྱེ་བ་དྲུག་ས་ཡ་བདུན་ལས་མེད་པ་ཚོད་དཔག་བྱས་འདུག། འདས་པའི་ལོ་རྒྱུས་ལ་བལྟས་ན་རྒྱ་ནག་གི་མི་འབོར་གྱི་ཟིན་ཚད་ཀྱང་ཇེ་དམའ་རུ་སོང་ཡོད་ལ་ལོ་རྒྱུས་སྟེང་རྒྱ་ནག་གི་མི་འབོར་གྱིས་གོ་ལ་ཧྲིལ་བོའི་མི་འབོར་གྱི་སུམ་ཆའི་གཅིག་ཟིན་ཡོད་ལ་ཆིག་སྟོང་བརྒྱད་བརྒྱ་ཉི་ཤུ་ལོར་བརྒྱ་ཆ་གི་སུམ་ཅུ་སོ་བདུན་ཟིན་ཡོད་ལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་བར་བརྒྱ་ཆ་གི་ཉི་ཤུ་རྩ་གཉིས་ཟིན་ཡོད་ལ་ཡིན་ནའང་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བརྒྱ་ཆ་གི་བཅུ་བདུན་མ་གཏོགས་ཟིན་མེད་ལ། མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོད་དཔག་ལྟར་ན་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཉིས་སྟོང་བརྒྱ་ཐམ་པ་བར་རྒྱ་ནག་གི་མི་འབོར་ཤིན་ཏུ་ཇེ་ཉུང་ལ་སོང་ནས་གོ་ལ་ཧྲིལ་བོའི་མི་འབོར་གྱི་བརྒྱ་ཆ་གི་བཅུ་བདུན་ནས་བརྒྱ་ཆ་གི་དྲུག་དང་གྲངས་ཆུང་གཅིག་ཏུ་མར་ཆག་རྒྱུ་ཡིན་ཞིང་གཞི་རྒྱ་ཆེན་པོས་ཆག་པའི་མི་འབོར་ཆེན་པོའི་རྒྱལ་ཁབ་ཁོ་ན་དེ་ཡིན་པ་བཀོད་འདུག་མི་འབོར་ཇེ་ཉུང་དུ་སོང་བས་དཔལ་འབྱོར་ལ་གནོད་པ་ཅི་ཞིག་ཡོད་དམ་ཞེ་ན་ཉེ་ལམ་རྒྱ་ནག་རྒྱལ་ཁབ་བསྡོམས་རྩིས་ཁང་གིས་བཏོན་པའི་ཡིག་ཆའི་ནང་ན་ཚོད་ཀྱི་ཆ་ནས་བལྟས་ན་ལོ་བཅུ་དྲུག་ནས་ལྔ་བཅུ་ང་དགུ་བར་གྱི་ངལ་རྩོལ་ལོ་ཚོད་རན་པའི་མི་འབོར་གྱི་ཟིན་ཚད་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བརྒྱ་ཆ་གི་དྲུག་ཅུ་རེ་གཉིས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བརྒྱ་ཆ་གི་དྲུག་ཅུ་རེ་གཅིག་དང་གྲངས་ཆུང་གསུམ་དུ་མར་ཆག་ཡོད་པ་དང། ལོ་ན་དྲུག་ཅུའི་ཡན་གྱི་མི་འབོར་གྱི་ཟིན་ཚད་དེ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བརྒྱ་ཆ་གི་བཅུ་དགུ་དང་གྲངས་ཆུང་བརྒྱད་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བརྒྱ་ཆ་གི་ཉི་ཤུ་རྩ་གཅིག་དང་གྲངས་ཆུང་གཅིག་ཏུ་ཡར་འཕར་ཡོད་པས་བགྲེས་སོན་ཅན་གྱི་སྤྱི་ཚོགས་ཀྱི་འཕེལ་ཕྱོགས་དེ་གསལ་བོ་ཆགས་ཡོད། དཔལ་འབྱོར་ལ་མཚོན་ན་བགྲེས་སོན་ཅན་ནི་གཅོང་ནད་གཅིག་ནང་བཞིན་ངལ་རྩོལ་ལོ་རན་པའི་ན་གཞོན་ཇེ་ཉུང་ནས་ཇེ་ཉུང་དུ་འགྲོ་ཞིང་སྤྱི་ཚོགས་ཧྲིལ་བོས་གཉོར་སྐྱོང་བྱེད་དགོས་པའི་ལོ་ལོན་གྱི་ཟིན་ཚད་ཇེ་ཆེ་ནས་ཇེ་ཆེ་ཡིན། དེའི་རྐྱེན་གྱིས་རྒན་གསོའི་སྒོར་མོ་ཇེ་མང་ཡིན་སྟབས་སྤྱི་ཚོགས་ཀྱི་ཁུར་བོ་ཇེ་ལྕི་ཡིན། ན་གཞོན་ཚོར་མཚོན་ན་རང་རང་གི་འཚོ་བ་འགྲོ་དཀའ་དུས་བྱིས་པ་འདོད་མཁན་མེད་ལ། དེའི་ཁར་ལོ་ལོན་ཚོའི་འཛད་སྤྱོད་ཉུང་ཉུང་ལས་མི་གཏོང་བས་དཔལ་འབྱོར་གྱི་གསོན་ཤུགས་ཉམས་དམས་སུ་སོང་ནས་སྤྱི་ཚོགས་དེ་མི་ལེགས་པའི་རེས་འཁོར་གྱི་ཀློང་དུ་ལྷུང་ངེས་ཡིན་ཞེས་ཆེད་མཁས་པས་བརྗོད་འདུག། རིམ་ཕྱེ་ལས་ཁུངས་མུ་དེ་ཡིས་ཚོད་དཔག་ལྟར་ན་རྒྱ་ནག་གི་དོན་དངོས་རྒྱལ་ཡོངས་ཐོན་སྐྱེད་བརྩིས་འབོར་ནི་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་ཉིས་རྩ་གསུམ་ལོའི་བར་ཆ་སྙོམས་བྱས་པའི་བརྒྱ་ཆ་གི་དྲུག་ནས་ཉིས་སྟོང་ཉིས་རྩ་བཞི་ནས་རྩ་ལྔ་ལོར་བརྒྱ་ཆ་གི་བཞི་ལ་མར་ཆག་རྒྱུ་ཡིན་ཞིང་མི་འབོར་བགྲེས་སོན་ཅན་དང་ངལ་རྩོལ་ལོ་རན་པ་ཇེ་ཉུང་སོགས་རྒྱུ་མཚན་རབ་དང་རིམ་པའི་ཁར་ས་ཁང་ཚོང་ལས་ཀྱི་རྒྱུ་ནོན་དང་ཐོན་སྐྱེད་ཀྱི་འཕར་ཚད་དལ་བ་སོགས་ཀྱིས་དཔལ་འབྱོར་གྱི་འཕེལ་ཚད་ཇེ་དལ་ནས་ཇེ་དལ་ལ་གཏོང་ཟིན་པས་ཉིས་སྟོང་སུམ་ཅུ་ལོར་རྒྱ་ནག་གི་རྒྱལ་ཡོངས་ཐོན་སྐྱེད་བརྩིས་འབོར་ནི་བརྒྱ་ཆ་གི་གསུམ་གྲངས་ཆུང་ལྔ་ཙམ་ཡིན་ངེས་པ། ཚོད་དཔག་བྱས་ཡོད། དེའི་ཐད་ནས་ཡུས་ཧྥུ་ཞན་གྱིས་མི་རྣམས་པའི་བློ་ཡུལ་ལས་འདས་པའི་བགྲེས་སོན་ཅན་ཇེ་མང་དང་ངལ་རྩོལ་ལོ་རན་པ་ཇེ་ཉུང་ལ་སོང་བར་རྐྱེན་བྱས་ཏེ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་སོང་དང་འགྲོ་བཞིན་པ་དེ་དུས་འཁོར་གྱི་རང་བཞིན་ཅན་མིན་པར་སྒྲིག་གཞི་རང་བཞིན་ཅན་ཡིན་པས་ལྡོག་ཐབས་མེད། དེའི་སྟབས་ཀྱིས་རྒྱ་ནག་གི་རྒྱལ་སྤྱིའི་སྒྲིག་གཞི་བཟོ་འདོད་པའི་ཧམ་པ་དེའང་རྨི་ལམ་ཙམ་ཡིན་ཞེས་དཔྱད་བརྗོད་བྱས་འདུག། འདས་པའི་ལོ་མང་རིང་རྒྱ་ནག་གི་མི་འབོར་གྱི་འཕེལ་རིམ་ལ་རྩོད་པ་ཆེ་བའི་འཆར་ལྡན་བུ་སྐྱེས་སྲིད་ཇུས་ཀྱི་གནོད་འཚེ་ཐེབས་ཡོད་ལ་འཆར་ལྡན་བུ་སྐྱེས་ཀྱི་སྲིད་ཇུས་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ཡས་མས་སུ་ལག་བསྟར་བྱས་ནས་མི་འབོར་འཕར་ཚད་ལ་སྟངས་འཛིན་བྱས་པ་རེད། ཉིས་སྟོང་བཅུ་དྲུག་ལོར་རྒྱ་ནག་གཞུང་གིས་བྱིས་པ་གཅིག་ལས་སྐྱེས་མི་ཆོག་པའི་སྲིད་ཇུས་དེ་མེད་པར་བཏང་ནས་གཉིས་སྐྱེས་ཆོག་པ་བྱས་ཤིང་དེ་ནས་ཉིས་སྟོང་ཉིས་རྩ་གསུམ་ལོར་བྱིས་པ་གསུམ་སྐྱེས་ན་ཆོག་པ་བྱས་པ་རེད། དེ་མིན་དབུས་གཞུང་དང་ས་གནས་གཞུང་གཉིས་ཀས་དམིགས་བསལ་གཟིགས་སྐྱོང་གི་སྲིད་ཇུས་རིགས་དང་ལྷག་དོན་ཞི་ཅིན་ཕིང་གིས་ཚོགས་ཆེན་ཉི་ཤུ་པའི་སྟེང་བྱིས་པ་སྐྱེ་སྐྱོང་ལ་རྒྱབ་སྐྱོར་སྲིད་ཇུས་མ་ལག་འཛུགས་རྒྱུ་ཡིན་ལུགས་བཤད་ནས་མི་འབོར་ཉུང་འགྱུར་གྱི་གནད་དོན་དེ་གལ་འགངས་ཆེ་བའི་རྣམ་གྲངས་སུ་བཞག་པ་རེད། ཡིན་ན་ཡང་རྒྱ་ནག་གི་འདོད་པ་བཞིན་བྱིས་པའི་སྐྱེས་ཚད་ཇེ་ཡག་ལ་སོང་མེད། དཔལ་འབྱོར་རིག་པ་བའི་རིག་མཛོད་ཀྱི་དཔལ་འབྱོར་རིག་པ་བ་སུའུ་ཡི་ཡིས་དགེ་ཕན་ཅན་གྱི་སྲིད་ཇུས་ཤིག་གཏན་འབེབས་མ་བྱས་ན་རྒྱ་ནག་དེ་ཉི་ཧོང་ནང་བཞིན་གྱི་བྱིས་པའི་སྐྱེས་ཚད་བརྟན་པོ་ཆགས་རྒྱུ་དཀའ་མོ་རེད་ཅེས་དང། དེ་བཞིན་དུ་མི་འབོར་དཔལ་འབྱོར་རིག་པ་བ་ལིའང་ཅན་ཀྲང་གིས་རྒྱ་ནག་གིས་ལོ་རེར་རྒྱལ་ཡོངས་ཐོན་སྐྱེད་བརྩིས་འབོར་གྱི་བརྒྱ་ཆ་གི་བཞི་བླངས་ནས་བགོ་བཤའ་བརྒྱབ་ནས་བྱིས་པ་གཉིས་ཅན་ཚོར་བྱིས་པ་སྐྱེ་བ་ནས་དར་མའི་བར་སྒོར་མོ་ས་ཡ་གཅིག་གི་རོགས་དངུལ་སྤྲོད་དགོས་ཞེས་སོགས་བསམ་འཆར་བཏོན་ཡོད་པ་རེད། བྱིས་པའི་སྐྱེ་ཚད་དམའ་བ་ནི་དཔལ་འབྱོར་འཕེལ་རྒྱས་བྱུང་རྗེས་རྒྱལ་ཁབ་སོ་སོར་འཕྲད་བཞིན་པའི་གནད་དོན་ཡིན། མི་སྒེར་གྱི་འཚོ་བའི་སྤུས་ཀ་དང་རིན་ཐང་གི་ལྟ་བ་སོགས་ལ་འགྱུར་བ་ཐེབས་ཚེ་རང་བཞིན་གྱིས་བྱིས་པ་ཉུང་སྐྱེས་ཀྱི་གནད་དོན་བྱུང་སྲིད་པ་དང་སྤྱིར་བཏང་བྱིས་པ་ཉུང་སྐྱེས་ནི་སྤྱི་ཚོགས་ཤིག་འཕེལ་རྒྱས་སུ་ཕྱིན་པའི་མཚོན་རྟགས་ཡིན། བྱིས་པའི་སྐྱེས་ཚད་དམའ་བའི་གནད་དོན་དེ་ཨེ་ཞི་ཡའི་ཤར་རྒྱུད་ཀྱི་རུའུ་ལུགས་རིག་གནས་ཀྱི་ཁྱབ་ཁོངས་ན་ཚབས་ཆེ་ཞིང་དེ་ལ་རྒྱུ་རྐྱེན་མོད་པོ་ཞིག་ཡོད་པའི་ཁོངས་སུ་གྲོང་ཁྱེར་ཁག་ཏུ་མི་འབོར་སྟུག་ཆེ་བ། སློབ་གསོར་དོ་སྣང་ཆེན་པོ་བྱེད་རྐྱེན་སློབ་གསོའི་མ་རྩ་ཆེ་དྲགས་པ། གཉེན་སྒྲིག་གི་ལོ་ན་འཕྱི་བ། གཉེན་སྒྲིག་མ་བྱས་པར་བྱིས་པ་ཅན་ཉུང་བ་སོགས་མང་བོ་ཞིག་ཡོད། དེ་མིན་ཡུས་ཧྥུ་ཞན་གྱིས་གཞུང་འབྲེལ་མི་འབོར་སྐྱེས་ཚད་ཐད་ཀྱི་ཚོད་དཔག་ལ་ནོར་འཛོལ་ཆེན་པོ་ཐེབས་པར་འདོད་ཅིང་བྱིས་པ་གཉིས་དང་གསུམ་སྐྱེས་ཆོག་པའི་སྲིད་ཇུས་དེ་འཕྱི་དྲགས་ནས་ཕན་པ་མེད་པར་ངོས་འཛིན་བྱས་ཡོད་ལ། དེ་ཡང་ཉིས་སྟོང་བཅུ་གཉིས་ནས་ཉིས་སྟོང་བཅུ་གསུམ་ལོར་རྒྱ་ནག་གི་མི་འབོར་ས་ཡ་དྲུག་དང་འབུམ་དྲུག་འཕར་ཡོད། རྒྱ་ནག་གིས་བྱིས་པ་གཉིས་སྐྱེས་ཆོག་པའི་སྲིད་ཇུས་ལག་བསྟར་བྱས་རྗེས་ཉིས་སྟོང་བཅུ་དྲུག་ལོར་མི་འབོར་ས་ཡ་བརྒྱད་འཕར། ཉིས་སྟོང་བཅུ་བདུན་ལོར་ས་ཡ་བདུན་དང་འབུམ་གསུམ་ཁྲི་བདུན་ལ་ཆག། ལོ་གཉིས་ཀྱི་རྗེས་ཏེ་ཉིས་སྟོང་བཅུ་དགུ་ལོར་མི་འབོར་ས་ཡ་བཞི་དང་འབུམ་དྲུག་ཁྲི་བདུན་ལ་ཆག། ཉིས་སྟོང་ཉི་ཤུ་ལོའི་ཏོག་དབྱིབས་ནད་ཡམས་ཀྱི་སྐབས་སུ་མི་འབོར་ས་ཡ་གཉིས་དང་ཁྲི་བཞི་ཆག། ཉིས་སྟོང་ཉིས་རྩ་གཅིག་ལོར་འབུམ་བཞི་ལ་འཕར། ལོ་དེར་རྒྱ་ནག་གིས་བྱིས་པ་གསུམ་གྱི་སྲིད་ཇུས་ལག་བསྟར་བྱས། བྱིས་པ་གསུམ་གྱི་སྲིད་ཇུས་ཀྱིས་ཕན་མ་ཐོགས་པར་ཉིས་སྟོང་ཉིས་རྩ་གཉིས་ལོར་མི་འབོར་འབུམ་བརྒྱད་ཁྲི་ལྔ་ཇེ་ཉུང་དུ་སོང། ཉིས་སྟོང་ཉིས་རྩ་གསུམ་ལོར་གད་པ་ཆད་པ་བཞིན་མི་འབོར་ས་ཡ་གཉིས་དང་ཁྲི་བརྒྱད་ཇེ་ཉུང་དུ་སོང། འཕེལ་རིམ་དེ་ཚོད་དཔག་བྱས་པ་ལས་རྦད་དེ་བརྒལ་ཡོད། རྒྱ་ནག་གཞུང་འབྲེལ་གྱི་མི་འབོར་དང་ངལ་རྩོལ་དཔལ་འབྱོར་ཞིབ་འཇུག་ཁང་གིས་ཉིས་སྟོང་བཅུ་དགུ་ལོར་སྤེལ་བའི་མི་འབོར་དང་ངལ་རྩོལ་དེབ་རྒྱབ་ཤོག་ལྗང་ཁུ་ཅན་གྱིས་རྒྱ་ནག་གི་མི་འབོར་ཉིས་སྟོང་ཉིས་རྩ་དགུ་ལོར་ཆུ་ཚད་མཐོ་ཤོས་སུ་སླེབས་རྒྱུ་དང་དེ་ནས་བཟུང་མར་ཆག་རྒྱུ་ཡིན་པ་ཚོད་དཔག་བྱས་ཡོད། ཡིན་ནའང་དོན་དངོས་སུ་རྒྱ་ནག་གཞུང་གི་ཚོད་དཔག་ལས་ལོ་བདུན་གྱི་སྔོན་དུ་མི་འབོར་ཇེ་ཉུང་དུ་འགྲོ་བའི་གནས་སྟངས་ཤར་བ་རེད། ང་ལེ་ཚན་འདིའི་གཙོ་སྐྱོང་བ་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།